ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཟླ་དང་པོ་གི་ཚེས་ལྔ་རེས་གཟའ་པ་སངས་ཉིན། བོད་ཕྱི་ནང་གཉིས་སུ་བཞུགས་པའི་རླུང་འཕྲིན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ།

ཨ་རིའི་ཚན་རྩལ་ཚོང་གཉེར་ལས་ཁུངས་དེས་བཟོས་པའི་འཕྲུལ་ཆས་དེ་དག་རྒྱ་ནག་གཞུང་གིས་འཕེལ་རྒྱས་ཀྱི་བརྒྱུད་ནང་གི་ཕལ་མོ་གི་ཁྲག་རིལ་རྒྱུད་རྒྱུ་བསྡུ་རུ་ཚུད་བཞིན་པ་བྷི་ཏེན་ཐ་ཚིག་པ་དང་འགྲོ་བ་མང་ཚོགས་དང་གད་སྙིགས་བ་ཚོ་གིས་འཇལ་བཞིན་པ་རེད། Pharma Fence ཚན་རྩལ་ཚོང་ལས་ཁུངས་ཀྱིས་འཕྲུལ་རིགས་དེ་དག་ཉིས་སྟོང་ཉེར་བཞི་རྩ་བཟང་ལོའི་སྤྱི་ཟླ་བཅུ་གཉིས་ཀྱི་རྩིས་ཟིན་གྱི་སོ་རྩིས་ཉིན་ནས་བཟུང་བྷི་ཏེན་ནང་ཚོང་བྱེད་ཚད་ཀྱི་མིན་པ་གསལ་བསྒྲགས་བྱས་འདུག།

ཨ་རིའི Thermo Fisher ཚན་རྩལ་ཁེ་གཉེར་ལས་ཁུངས་ཀྱི་ཐག་གཅོད་ལ་བོད་མི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་འདུག་གནས་ཚུལ་འདིའི་སྐོར་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལ་གནས་སྡོད་ས་གནས་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདི་ཚེས་བཞི་ཉིན་བོད་མི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མེད་པའི་གསལ་བསྒྲགས་གནང་བ་དེ་ནི་བོད་མིའི་རང་དབང་འཐབ་རྩོད་ཁྲོད་ཀྱི་རྒྱལ་ཁ་ཞིག་ཀྱང་ཡིན་པ་གསུངས་པ་དང་སྦྲགས། དགའ་བསུ་ཞུས་གནང་སོང། འདིའི་སྒང་ལ་ཨ་ནི་བོད་མི་སྒྲིག་འཛུགས་ཙམ་མ་ཡིན་པ་གི་ཨ་ནི་ཚོགས་པ་མང་པོ་ཞིག་བྱེད་ཀྱི་འདིའི་སྒང་ལས་འགུལ་སྤེལ་བྱེད་བྱེད་དེ་རིང་དེ་ད་ད་ད་ཁོང་ཚོ་གི་བོད་ནང་ལ་རྒྱུ་འདི་རིགས་རྫས་ཀྱི་ཡོ་བྱད་དེ་ཚོ་བཙོང་གི་མེད་བྱེད་བྱེད་འདི་གསུངས་པ་དེ་ལ་ཨ་ནི་ཡག་པོ་ཞིག་བྱུང་རེད་བསམ་གི་འདི་རྒྱལ་ཁ་ཅིག་ཐོབ་རེད་བསམ་གི་འཐབ་རྩོད་ཀྱི་རྒྱུད་རིམ་ནང་ལོགས་ཡང་རྒྱལ་ཁ་ཅིག་ཆགས་བསྡད་ཀྱི་ཡོད་རེད་འདི་ཡོད་བསམ་པ་ལ་མ་བཙོང་བ་འདི་ཁོང་ཚོ་གི་ཁ་དན་ཚིག་ལ་གནས་པའི་ཐོག་ནས་ཡིན་པ་ནི་ཡག་པོ་ཡག་པོ་ཞིག་རེད་བསམ་གི།
འགྲོ་བ་མིའི་རིགས་རྫས་ཕོན་ཆེ་བསྡུ་ལེན་བྱེད་པ་ནི་རྒྱ་ནག་གཞུང་ལ་མཚོན་ན་གནས་ཚུལ་གསར་པ་གང་ཡང་མེད་ཡང། ཉེ་ལམ་བོད་ནང་དུ་བོད་མི་སྐྱ་སེར་ཕོ་མོ་རྒས་གཞོན་དབྱེར་མེད་ས་ཡ་གཅིག་མ་ཟིན་ཙམ་གྱི་རིགས་རྫས DNA བཙན་གྱིས་བསྡུ་ལེན་བྱས་ཡོད་པ་དེས་འཛམ་གླིང་ས་ཕྱོགས་གང་སར་གནས་པའི་བོད་མི་དང་བོད་དོན་ལས་འགུལ་བ་སོགས་ཀྱིས་བློ་འཚབ་ཆེས་ཆེར་བྱ་ཡུལ་ཞིག་ཏུ་གྱུར་ཡོད་པར་བརྟེན་ད་བར་བོད་མི་སྒྲིག་འཛུགས་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་སོགས་ནས་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་ལ་བོད་མིའི་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་མཁོ་འཚོང་བྱེད་མཁན། ཨ་མི་རི་ཀའི Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་རྒྱ་ནག་ལ་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པར་འཕྲལ་དུ་མཚམས་འཇོག་དགོས་པའི་ལས་འགུལ་སྣེ་མང་སྤེལ་བ་སོགས་ཀྱི་རྗེས་འབྲས་སུ་ཚན་རྩལ་ཁེ་གཉེར་ལས་ཁང་དེ་ཉིད་ཀྱིས་ཉིས་སྟོང་ཉི་ཤུ་རྩ་བཞི་ཤར་མ་ཐག་ཏུ་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པའི་གསལ་བསྒྲགས་སྤེལ་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱིས་འདི་ནི་བོད་མིའི་གཞུང་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་མཉམ་རུབ་ཀྱིས་ལས་འགུལ་སྤེལ་བའི་འབྲས་བུ་ཡིན་པ་གསུངས་ཤིང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བོད་མིའི་རིགས་རྫས་བསྡུ་ལེན་གྱི་གནད་དོན་དེ་ནི་ཛ་དྲག་ཞིག་ལ་ངོས་འཛིན་གྱིས་ད་བར་འབྲེལ་ཡོད་འགོ་ཁྲིད་ཚོར་ཞུ་སྐུལ་གནང་ཡོད་པ་གསུངས་ཀྱི་འདུག།
ལས་གཞི་དང་འབྲེལ་བའི་ཐོག་ནས་ཡིན་པ་ཡིན་ནའི་ཀེ་དཔེར་ན་སང་ཉེ་ཆར་ཇི་ནི་ཝཱ་ལ་རོ་ཨ་ནི་བོད་དོན་གླེང་སྟེགས་ཀྱི་ཚོགས་འདུ་ཚོགས་ཡོད་རེད་ཚོགས་འདུའི་ནང་ལོགས་ལ་སྙན་ཐོ

བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས་ཐཱ་མོ་ཕི་ཤེར་ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་བྱད་ཚོང་སྒྱུར་བྱ་རྒྱུ་མེད་པའི་གསལ་བསྒྲགས་གནང་བ་ཙམ་མིན་པར་དངོས་སུ་ལག་བསྟར་གནང་བའི་རེ་བ་ཡོད་པ་གསུངས་ཀྱི་འདུག། དེའི་ཐོག་ལ་ང་རང་ཚོ་བོད་ཀྱི་གཞོན་ནུ་ལྷན་ཚོགས་དབུས་ས་གཙོས་པའི་གཞུང་འབྲེལ་མིན་པའི་ཚོགས་པ་རེད་དེ་ནང་བཞིན་གནས་ཡུལ་གཞུང་རེད་དེ་ནང་བཞིན་བོད་དོན་རྒྱབ་སྐྱོར་གནང་མཁན་ཚང་མས་ང་རང་ཚོ་གི་ཡོ་ཆས་འདི་གི་བཟོ་ཚོང་ཁང་ལ་ང་ཚོའི་ངོས་ནས་འབོད་སྐུལ་དང་ཐ་ན་གལ་ཆེན་ནང་ལོགས་ལ་ལས་འགུལ་ཅིག་སྤེལ་བྱས་དེ་གི་འབྲས་བུ་དེ་དེ་རིང་འབྲས་བུ་བཟང་པོ་ཅིག་ཐོན་ཡོད་པ་ལ་ངོས་འཛིན་བྱེད་ཀྱི་ཡོད། ཡང་བཞུགས་སྒར་དུ་ཆགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་གྱི་ལོ་འཁོར་སྙན་ཐོའི་ནང་ཉིས་སྟོང་བཅུ་དྲུག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་བོད་རང་སྐྱོང་ལྗོངས་ཟེར་བའི་ནང་རྒྱ་ནག་གཞུང་གིས་རིགས་རྫས་བསྡུ་ལེན་གྱི་ལས་གཞི་རྒྱ་ཆེར་སྤེལ་ཏེ་མི་གྲངས་འབུམ་དགུ་ནས་ས་ཡ་གཅིག་བར་གྱི་རིགས་རྫས་བསྡུ་ལེན་བྱས་ཡོད་པ་གསལ་སྟོན་བྱས་འདུག་ཅིང་ལྟེ་གནས་ཁང་དེ་ཉིད་ཀྱི་ཉམས་ཞིབ་པ་ཉི་འོད་ལགས་ཀྱིས་བོད་མིའི་ཚོགས་སྡེ་ཁག་གིས་དངོས་ཤུགས་བརྒྱུད་གསུམ་ནས Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་ལ་གནོན་ཤུགས་སྤྲད་དེ་མཐར་མཚམས་འཇོག་བྱ་ཐུབ་པ་དེ་ཡིས་རྒྱ་ནག་གཞུང་ལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་བརྡ་ལན་ཁ་གསལ་ཞིག་སྤྲད་ཡོད་པ་འགྲེལ་བརྗོད་གནང་བྱུང། དེ་གི་རྒྱུ་བཅས་ད་ཅིག་བོད་མི་ཚོ་གི་ཅིག། སྤྱི་བཏང་གི་ཆ་ནས་འགྲོ་འདུག་སྤྱོད་གསུམ་ལ་ཡ་དམ་དྲག་ཆེན་པོ་ཡོད་རེད་ལ་ཐ་ན་ལྷག་པར་དུ་ནི་རིགས་རྫས་བསྡུ་ལེན་བྱས་པ་དེའི་གི་དམ་དྲག་དེ་ལས་མང་ཡོད་དུས་ཨ་ནི་དེའི་འགྲོ་བ་མིའི་ཐོབ་ཐང་སྒང་དེ་ནི་ད་གནད་དོན་ཆེན་པོ་ཆགས་བསྡད་ཡོད་ར། དེ་ཡིན་ཙང་ནི་ད་ད་ད Thermo Fisher ཁོ་རང་ཚོ་ལ་ཡ་ད་དངོས་གནས་ང་རང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པ་ལ་སོགས་པ་གི་ཨ་ནི་ལས་འགུལ་རབ་དང་རིམ་པ་མང་པོ་ཅིག་སྤེལ་རྗེས་ད་ཁོ་རང་ཚོ་ལ་གནོན་ཤུགས་སྤྲད་ནས་ད་ད་མཚམས་བཞག་ཐུབ་པ་དེ་ཨ་ནི་རྒྱ་ནག་གཞུང་ལ་བརྡ་ལན་ཆེན་པོ་ཅིག་རེད་བསམ་གི་འདུག་ཁ་སང་ནི་ཁོང་ཚོའི་གི་ནོར་འཁྲུལ་གི་ངོས་ལེན་བྱས་ནས་ཨ་ནི་མཚམས་བཞག་པ་རེད་བ་ད་ཁོ་རང་ཚོའི་ངོས་ནས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཐེབས་གི་ཡོད་བ་དེ་ངེས་ཤེས་རྙེད་པའི་སྒང་ནས་ཧ་ཧ་གོ་བའི་སྒང་ནས་ཨ་ནི་ཁོང་ཚོས་ཁས་ལེན་བྱས་ནས་མཚམས་བཞག་པ་ཡིན་དུས་དེའི་གི་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་རིགས་རྫས་བརྟག་དཔྱད་ཨ་ནི་ཕོན་ཆེན་པོ་ལེན་བཞིན་པ་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཅིག་ཤུགས་ཆེན་པོ་བཏང་བཞིན་པ་དེ་ལ་བརྡ་ལན་ཤུགས་ཆེན་པོ་ཞིག་སྤྲད་གི་ཡོད་རེད་བསམ་གི་འདུག། ལྷག་དོན་དུ་ཨ་མི་རི་ཀར་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་བོད་ནང་ཐ་ན་ཕྲུ་གུ་ལོ་ལྔ་སོན་པ་ཚོར་རང་ཉིད་ཀྱི་ཕ་མའི་བཀའ་འཁྲོལ་མེད་པར་རིགས་རྫས་བསྡུ་ལེན་གནང་གི་ཡོད་པ་དེ་དག་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང་གཅིག་མཚུངས་ཡིན་པ་དེ་སྔོན་གསལ་བསྒྲགས་སྤེལ་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། བོད་དོན་གོ་རྟོགས་ལམ་སྟོན་དང་སྐུལ་མ་སོགས་ཀྱི་ཆེད་ཉི་ཧོང་ནང་གི་བོད་རིགས་གཞོན་སྐྱེས་ཁག་ཅིག་ལ་ཉི་ཧོང་དོན་གཅོད་ཀྱིས་བོད་དོན་སྐོར་ཞིག་ངོ་སྤྲོད་གནང་ཡོད་འདུག

བཅུ་དགུ་ཉི་ཤུ་ཚེས་གཅིག་ལུག་ཤ་ཕལ་བཞག་ད་ལྟའི་དེ་ཕལ་ཆེར་མང་ཤོས་བཟོ་ར་ཅི་རེད། ད་དེའི་ནང་ལ་གཙོ་བོ་དེ་ང་ཚོའི་གི་ཁོ་རང་ཚོ་ལ་ང་ཚོ་བཙན་བྱོལ་ལ་སླེབས་ཡོད་པའི་རྒྱུ་མཚན་དང་ཨན་དེའི་གི་དམིགས་ཡུལ་དེ་ག་རེ་ཡིན་མིན་ཅིག་ཨན་ལྷག་པར་དུ་ཨན་ད་ཤེས་རིག་རེད་ཨན་བོད་གཞུང་ཐོག་ནས་རྣམ་པ་ཚོ་ལ་ཨན་ང་ཅིག་གི་ཉི་ཧོང་ལ་སློབ་སྦྱོང་བྱེད་དགོས་དེ་གོ་སྐབས་དེ་ཕུལ་དགོས་འདི་མི་རེ་རེར་གི་འཚོ་བ་སྐྱོང་ཡ་གཅིག་པོ་མ་ཡིན་པའི་ཐོག་ནས་མ་འོང་བོད་གི་ང་རང་ཚོ་བདེན་མཐའ་གསལ་ཐབས་དང། ཅིག་རང་དབང་སླར་གསོ་བྱེད་ཆེད་དུ་དེ་འདྲའི་དམིགས་ཡུལ་གཏིང་ཟབ་པོ་ཡོད་པའི་ཐོག་ནས་རྣམ་པ་ཚོས་དགོངས་བཞེས་གནང་དགོས་རེད་དེ་མི་རེ་རེ་ལས་སོ་སོའི་རྐང་པ་ལ་ལངས་བྱས་རང་ཁ་རང་གསོ་བྱེད་ཀྱི་དམིགས་ཡུལ་གལ་མ་རེད། དེ་ལས་ལྷག་པའི་ང་ཚོ་བོད་ནང་ལོགས་ལ་ཡོད་པའི་བོད་མི་དེ་ཚོ་དཀའ་ངལ་ག་འདྲས་མྱངས་ཀྱི་ཡོད་པ་དང་ལྷག་པར་དུ་ཉེ་བའི་ཆར་ལ་རྒྱ་ནག་གིས་གཏན་འཇགས་སློབ་གྲྭ་བཙུགས་བྱས་བོད་པའི་གི་ཕྲུ་གུའི་འགྲམ་ནས་སྐད་ཡིག་ཚང་མ་འཕྲོག་ཡ་གི་ཐབས་ཤེས་བྱེད་ཀྱི་ཡོད་པ་དང། དེ་ནས་ཅིག་གི་རྒྱ་ནག་གི་ཆོས་ཁྲིམས་བཙན་པོ་ཨང་གྲངས་བཅུ་དགུ་དེ་འདྲ་གཏན་འབེབས་བྱས་ཡོད་པ་དང་དེའི་མཉམ་པོ་ལ་ཉེ་བའི་ཆར་ལ་ནི་རྒྱལ་གཅེས་ཀྱི་སློབ་གསོ་ཞེས་བྱས་དེ་འདྲས་ཀྱིས་བྱེད་ཀྱི་ཡོད་པ་དེ་ཚོ་ལ་ཁོང་ཚོར་ངོ་སྤྲོད་ཞུས་བྱས་ནི་ཅིག་སོ་སོའི་གི་དམིགས་ཡུལ་འདི། ང་ཚོ་བཙན་བྱོལ་རུ་ཡོད་པའི་དམིགས་ཡུལ་འདི་བསྐྱར་དུ་དྲན་གསོ་སྐུལ་ཡས་ཆེད་དུ་ལ་དམིགས་བྱས་འདི་འདི་བྱས་ཡོད་རེད། དེ་དང་མཉམ་པོ་ལ་ང་ཚོའི་གི་གཅིག་གི་དེབ་འདི་འདྲ་ཡིན་པ་རེད་ན། བོད་པའི་གི་རྒྱལ་རབས་ལོ་རྒྱུས་རེད། ནི་གསར་འགྱུར་རེད་དེ་ཚོ་ཚང་མ་ཡག་པོ་ཞིག་ལྟ་དགོས་ཀྱི་ཡོད་པ་དང་རྒྱལ་རབས་ལོ་རྒྱུས་དེ་སོ་སོ་བོད་པ་ཡིན་པའི་ཆ་ནས་ནི་ཡག་པོ་ཞིག་ཧ་གོ་དགོས་ཀྱི་ཡོད་པ་དང་ཨ་ནི་སོ་སོའི University སློབ་གྲྭའི་ནང་ལོགས་ལ་ཡིན་པ་རེད་ན་མི་ལ་ངོ་སྤྲོད་བྱེད་དུས་ཙམ་པ་དེ་བོད་པའི་གི་གནས་སྟངས་དེ་ག་འདྲས་ཡིན་མེད་དང་བོད་དེ་སྔ་མོ་ནས་རང་བཙན་ཡིན་པ་དང་ད་ལྟའི་ཆར་དེ་ཡིན་པ་རེད་ན་ང་ཚོས་དབུ་མའི་ལམ་ལ་ཤར་བསྐྱོད་བྱེད་དགོས་ཡ་དེ་བརྒྱུད་པ་དགོས་པ་རྒྱུ་མཚན་ག་འདྲས་ཡོད་པ་དང་དེ་ཚོ་འགྲེལ་བཤད་རྒྱབ་ཐུབ་པ་ཞིག་ཡོང་གི་རེད་ཞེས་བྱས་འདི་བྱས་ཡོད་རེད། ཉི་ཧོང་ནང་ད་ལྟ་ཆར་སློབ་གཉེར་གནང་བཞིན་པའི་བོད་མི་གཞོན་སྐྱེས་དྲུག་དང་སློབ་གཉེར་མཐར་སོན་གྱི་ལས་སྣ་འདྲ་མིན་གྱི་ཁོངས་སུ་ལས་དོན་གནང་མཁན་གྱི་བོད་རིགས་གཞོན་སྐྱེས་གང་འཚམ་ཞིག་ཡོད་པ་ཚོས་སློབ་སྦྱོང་གི་གོ་སྐབས་རག་ནས་ཉི་ཧོང་དུ་ལས་ཀ་བཙལ་ཐུབ་པ་དང། མ་འོངས་བོད་མིའི་སྒྲིག་འཛུགས་དང་བོད་མིའི་སྤྱི་ཚོགས་ལ་བཀའ་དྲིན་བསམ་ཤེས་ཆེད། ཚུར་ཞལ་འདེབས་སྒྲུབ་ཚུལ་གྱི་ཐོག་ཁོང་ཚོར་ཕན་ཚུན་གོ་བསྡུར་ཡག་པོ་བྱུང་སྐོར་ཡང་ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་འགྲེལ་བརྗོད་གནང་འདུག། ཁོ་རང་ཚོའི་ཐོག་ནས་ཡིན་པ་རེད་ཅེས་མ་འོངས་པ་ལ་དེའི་སློབ་སྦྱོང་གོ་སྐབས་རག་བྱས་ཏེ་ལས་ཀ་བྱེད་ཐུབ་པ་དང། འདི་བོད་མིའི་སྒྲིག་འཛུགས་རེད་བོད་པའི་སྤྱི་ཚོགས་ནང་ལོགས་ལ་བསྐྱར་དུ་ཅིག་བཀའ་དྲིན་བསམ་ཤེས་ཆེད་དུ Contribution ག་འདྲས་བྱེད་དགོས་མིན་དེ་འདྲའི་སྐོར་ལ་ང་ཚོར་གླེང་སློང་ཡག་པོ་བྱུང་སོང། ང་ཚོའི་འགྲེལ་བཤད་ཤུགས་ཆེ་རྒྱག་ཡ་དེའང་རྣམ་པ་ཚོས་དེའི་ད་ལྟའི་གི་སོ་སོའི་གི་ཉི་ཧོང་སྐད་ཡིག་ཡག་པོ་ཅིག་ཤེས་ཀྱི་ཡོད་རེད་དེའི་སྒང་ལ་ད་ཡང་སོ་སོའི་གི་འཕྲུལ་ཆས་གི་རིགས་སྐོར་རེད་ཨ་ནི་འཛིན་སྐྱོང་སྐོར་རེད་དེ་སློབ་སྦྱོང་ཡག་པོ་ཅིག་བྱས་ཡོད་དུས་ཙམ་པ་བོད་མི་ཚང་མ་ལ་མིག་དཔེ་བསྟན་དགོས་ཐུབ་པ་ཞིག་དང་ལྷག་པར་དུ་ཉི་ཧོང་ནང་ལོགས་ལ་ང་ཚོ་བོད་པའི་སྤྱི་མཐུན་ཚོགས་པ་ཅིག་ཡོད་དུས་ཙམ་པ་ཁོང་ཚོ་ལ་ལམ་སྟོན་བྱེད་ཐུབ་པ་དང་དེ་དང་མཉམ་པོ་ལ་བོད་པའི་གི་ལས་འགུལ་ག་རེ་ཡིན་པ་རེད་ན་མཉམ་ཞུགས་བྱས་བྱས་དེ་འདྲའི་གི་མཐུན་འགྱུར་དང Contribution བྱེད་ཐུབ་པ་ཞིག་དགོས་ཀྱི་རེད་ཅེས་བྱས་འདུག་གསལ་བཤད་ཞུ་ཡིན།

དེ་ཡང་འདི་ཚེས་གཉིས་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནས་ཉི་ཧོང་གི་སྲིད་བློན་སྐུ་ཞབས་ཧྥོ་མིའུ་ཀི་ཤི་ད་མཚན་ཐོག་ཏུ་གོད་ཆག་ཕོག་པའི་མི་མང་རྣམས་ལ་ཐུགས་གསོ་ཡི་གསུང་འཕྲིན་བསྩལ་བའི་ནང། ས་ཡོམ་གྱི་གོད་ཆག་འོག་རྐྱེན་འདས་སུ་ཤོར་བ་རྣམས་ཀྱི་ཆེད་དུ་བསྔོ་བ་སྨོན་ལམ་དང་རྨས་སྐྱོན་ཕོག་པ་རྣམས་ལ་ཐུགས་སྨོན་མཛད་འདུག་ཅིང། ཤུལ་ལུས་ནང་མི་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ཐུགས་གསོ་མཛད་དེ་ད་ལྟའི་ཆར་ཉི་ཧོང་གཞུང་གིས་གཙོ་འགན་བཞེས་ཏེ་མུ་མཐུད་མྱུར་སྐྱོབ་ཀྱི་ལས་གཞི་སྤེལ་བཞིན་པར་བསྔགས་བརྗོད་མཛད་འདུག་པ་མ་ཟད། འདི་ཚེས་གསུམ་ཉིན་གྱི་སྔ་དྲོ་གནས་མཆོག་རྡོ་རྗེ་གདན་དུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོའི་སྐབས་སུ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་ནི་ནང་པའི་རྒྱལ་ཁབ་ཅིག་ཡིན་པས་ཚང་མས་ཉི་ཧོང་གི་ཆོས་གྲོགས་ཚོའི་ཆེད་དུ་ཤེས་རབ་སྙིང་པོ་གསུང་འདོན་གནང་དགོས་གལ་ཆེ་བའི་སྐོར་བཀའ་གནང་འདུག། ཉི་ཧོང་ལ་ཡང་ས་ཡོམ་སྡུག་ཅག་ཞེ་པོ་བརྒྱབ་བཞག་བྱས་ཀྱི་མི་མང་པོ་ཅིག་འདས་གྲོངས་ཕྱིན་བཞག་ལ། ཡུལ་སྤྱི་རུ་ཀོ་ར་པད་ཁ་ལ་པའི་ས་ཡོམ་གྱི་དཔེ་དེབ་ཡོང་སྐྱོན་རང་ཆེན་པོ་བྱུང་བྱས་མི་མང་པོའི་སེམས་ལ་ཡག་ད་དངངས་སྐྲག་དང་མི་སྐྱིད་པ་ཡོང་སྡོད་ཡག་ཅིག་བྱུང་བསྡད་བཞག་ཨེ་ནས་ཉི་ཧོང་ཆ་བཞག་ན་ང་རང་ཚོ་སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་དེ་ཡག་རེད་པའི་ཤི་རོ་སྙིང་པོ་ཚང་མས་འདོན་སྡོད་ཀྱི་ཡོད་རེད་སོན་ད་དེ་འདྲའི་གི་ཡུལ་གྲུ་དེ་པར་རྐྱེན་ངན་སྡུག་ཅག་འཕྲད་ཡོང་དུས་ང་རང་ཚོའི་རང་ཤུགས་ཀྱི་ཅིག་གི་བུ་གའི་སེམས་ལ་ཡག་ཡང་ཅིག་བུ་གའི་ཤ་ཚ་སླེབས་ཡག་རང་ཅིག་ཡིན་པ་ཡིན་དུས་ཙ་ན། ང་རང་ཚོ་ཚང་མ་ལོ་ཉི་ཧོང་གི་ཆོས་གྲོགས་ཚོའི་ཆེད་དུ་དམིགས་ནས་ང་ཚོ་ཤེས་རབ་སྙིང་པོ་ཚར་གཅིག་གསུངས་དང། འཕགས་པ་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ་འདི་སྐད་བདག་གིས་ཐོས་པ། ས་ཡོམ་བརྒྱབ་པའི་ཁུལ་དུ་མུ་མཐུད་ཛ་དྲག་མྱུར་སྐྱོབ་ཀྱི་ལས་གཞི་སྤེལ་མུས་ཡིན་པའི་ཁར། འདི་ཚེས་གསུམ་ཉིན་གྱི་སྔ་དྲོ་མི་གྲངས་དྲུག་ཅུ་རེ་བདུན་ཙམ་གྱི་ཚེ་སྲོག་ཤོར་ཡོད་པ་རྒྱལ་སྤྱིའི་གསར་ལམ་ཁག་ཏུ་གནས་ཚུལ་སྤེལ་བཞིན་འདུག་པ་མ་ཟད་རྐྱེན་ལམ་དུ་ཤོར་བའི་ཁ་གྲངས་དེ་ལས་མང་བར་འགྲོ་སྲིད་པ་ཚོད་དཔག་ཀྱང་གནང་བཞིན་འདུག་ཅིང་ཉི་ཧོང་གི་སྲིད་བློན་མཆོག་གིས་ས་ཡོམ་གྱི་གནོད་འཚེ་ཕོག་ཡུལ་ཁག་ཏུ་ཛ་དྲག་གི་ཉེན་སྐྱོབ་པ་མི་གྲངས་སུམ་སྟོང་ཙམ་ཞིག་བཏང་ཡོད་པ་བརྗོད་འདུག་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཞལ་པར་བརྒྱུད་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་ད་རེས་ས་ཡོམ་གྱི་གོད་ཆག་ཁྲོད་བོད་མི་རྐྱེན་ངན་འཕྲད་པའི་རིགས་བྱུང་ཡོད་དམ་ཞེས་དྲིས་པར། ཉི་ཧོང་གི

ད་དེ་མི་ཚད་ཅིག་ན་ད། མཐུན་རྐྱེན་གི་ལས་ཀ་ཟེར་ན་ཆོག་གི། སྒྲིག་ཁྲིམས་ཟེར་ན་ཆོག་གི་གང་ལ་གང་འཚམ་གི་ངས་བལྟས་ན་རྒྱ་ནག་གི་གསར་འགོད་པ་དང་བོད་ཀྱི་གསར་འགོད་པ་དང་གཉིས་ཀ་ཁྱད་པར་ཆེན་པོ་ཡོད་ངེས་གཏན་ཟིག་རེད། རྒྱ་ནག་གཞུང་གིས་རྒྱལ་སྤྱིའི་གསར་འགོད་པ་རང་དབང་ཐོག་ནས་བོད་ནང་གི་དངོས་ཡོད་གནས་སྟངས་ལ་རྟོག་ཞིབ་ཆེད་བསྐྱོད་བཅུག་གི་མེད་པས་མ་ཚད།